དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཀྱི་རང། ཁྱོད་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང། འགྲོ་སྟངས་ངེད་ཀྱི་ཚོགས་ལ་ཚོགས་པ།

ཡི་གེ། ཀ་ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། དེ་རིང་གི་ཁྱོད་ཀྱི་གསུང་རབ་ནི། ཕུལ་མཁན་གྱི་སྐབས་ཀྱི་གདོང་ནས་ང། radio ཉན་མཁན་གྱི་མི་མང་གི་དུས་ཚོད་དེ་ནི་ཨ་ས་གི་བ་ནི་གི་ལས་རིམ། དཀོན་མཆོག་གི་ཞིང་ཁམས། གསན་པའི་གི་འགྲོ་སྟངས་ཀྱི་ལག་གི་དུས་ཚོད་དེ་དེ་མི་མང་གི་ཉིད་ལ་གནང་ཕྱོགས་ཡིན་པ་རེད། དེ radio ཨ་ས་གི་བ་ནི། གི་ལས་ནས་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉིད་ཀྱི་ཡིད་ཆེས་ལེན་ཏེ་ཡོད་པ་རེད་ཁྱོད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཡ་ད་དེ་རིང་གི་དཀོན་མཆོག་གི་གསུང་རབ་དེ Bible ནང་ལ་ཡོད་པའི་གི་གསུང་རབ་དེ་ཁྱོད་ཚོ་མི་མང་ཚང་མ་ལ་ཕུལ་མཁན་སྐབས་གི་གདོང་ནས་ང་ཡང་ཡབ་ཡེ་ཤུ་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཅེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་འགྲོ་སྟངས་གི་ཐོག་ལ་ང་དེ་རིང་མི་མང་ཚང་མའི་གི་བར་ལ

ད་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འགྲོ་སྟངས་དེ་གང་ཡོད་ཟེར་ན་ང། ང། ཆོས་ཡེ་ཤུ་གྱི་ཞབས་ཕྱི་ཞུ་མཁན་གི། ཡོད། གཙང་སྨོན་གྱི་ཡོད་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ཡེ་ཤུ་གིས་གསུངས་པ། སུ་ཡིན་ན་ང་ཡི་རྗེས་སུ་མཇལ་འདོད་ཡོད་ན། ཁོ་རང་ལ་དགོས་པ་དེ་ལ་མི།

རྒྱུན་གྱི་ཐོབ་ཐང་ནས་གནང་ཡོད་རེད། ཡིན་ནའི་དེ་ཙམ་གྱིས་འགྲིག་གི་མ་རེད། དཀོན་མཆོག་གིས་ཁྱོད་རང་ལ་ཡེ་ཤུ་ཆེད་སྡུག་མྱོང་རྒྱུ་ཡི་ཐོབ་ཐང་ཡང་གནང་ཡོད་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ང་ཡི་བརྩེ་བའི་སྤུན་མཆེད་ཚོ། ཡིད་ཆེས་བརྟན་པོ་བྱས་ནས་སྡོད། ཁྱོད་རང།

འགྲོ་གི་མེད་པ་ནི་ཁྱེད་རང་གིས་ཤེས་ཀྱི་ཡོད་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་གིས་ཁོང་གི་སློབ་མ་ཚོར་གསུངས་པ་རེད། ཁྱོད་རང་གིས་ང་བདམས་མ་སོང། ངས་ཁྱོད་ཚོ་བདམས་པ་ཡིན། ངས་ཁྱོད་ཚོ་ལ་ལས་ཀ་འདི་བྱེད་རྒྱུ་སྤྲད་པ་ཡིན། འབྲས་བུ་ཡོང་བ་བཟོ་དགོས། འབྲས་བུ་འབྲས་བུ་རྒྱུན་དུ་གནས། ཡོང་བ་བཟོ་དགོས་དེ་ནས་ཁྱེད་རང་གིས་ང་ཡི་མི་མིང་ནས་ག་རེ་ཞུས་ན་ཡབ་ཀྱིས་གནང་གི་རེད་དེ་ང་ཡི་བཀའ་ཡིན་གཅིག་གིས་གཅིག་ལ་གཅེས་པ་བྱེད་དགོས་གལ་སྲིད་འཛམ་བུ་གླིང་གི་མི་ཚོས་ཁྱེད་རང་ལ། སྡང་པོ་བྱས་ན་དེའི་སྔོན་ལ་འདི་དང་པོ་ང་ལ་སྡང་པོ་བྱེད་ཀྱི་ཡོད་པ་དེ་དྲན་པར་བྱས། གལ་སྲིད་ཁྱེད་རང་འཛམ་བུ་གླིང་གི་མི་གཅིག་ཡིན་ན་དེ་རང་གི་མི་ཚོ་ལ་གཅེས་པ་བྱས་པ་ནང་བཞིན་ཁྱེད་རང་ལ་བྱེད་ཀྱི་རེད་ཡིན་ནའི་ངས་ཁྱེད་རང་འཛམ་བུ་གླིང་འདི་ནས་བདམས་པ་ཡིན། འདི་འདྲ་ཡིན་ཙང་ཁྱེད་རང་འཛམ་བུ་གླིང་འདི་ཡི་ཁོངས་གཏོགས་ཀྱི་མི་མི་མ་རེད་འདི་འདྲ་ཡིན་ཙང་འཛམ་བུ་གླིང་འདིས་ཁྱེད་རང་ལ་སྡང་སེམས་བྱེད་ཀྱི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་གིས་གསུངས་པ་ང་ཡི་གྲོགས་པོ་ཚོ་མི་མི་ཚོ་ལ་མ་ཞེད་མི་ཚོས་གཟུགས་པོ་བསད་ནས། གཞན་ཡང་གཞན་གང་ཡང་བྱེད་ཐུབ་ཀྱི་མ་རེད་སུ་ལ་ཞེད་དགོས་ཀྱི་ཡོད་མེད་ངས་ཁྱེད་རང་ལ་སྟོན་དགོས་དཀོན་མཆོག་ལ་ཞེད་ཁྱོད་ལ་མི་ཚོ་བསད་ཚར་བ་གི་རྗེས་དམྱལ་བ་ནང་འཇུག་རྒྱུ། དབང་ཆ་ཡོད་རེད་ཁོང་ལ་འཇིགས་དགོས། ཁྱེད་རང་ལས་ཀ་ཡག་པོ་བྱས་ན་སྡུག་བསྔལ་ཡོང་སྲིད་ཀྱི་རེད། གལ་སྲིད་འདི་འདྲ་བྱུང་ན་ཁྱེད་རང་གི་སྐྱིད་པོ་ཡོང་གི་རེད་ཞེད་སྣང་མ་བྱེད་སེམས་ཁྲལ་མ་བྱེད། མི་མང་ལྷན་རྒྱས་རྣམ་པ་ཚོ། གལ་སྲིད་ཁྱེད་རང་གིས་ཡེ་ཤུ་ལ་དད་པ་བྱས་ནས་མི། ཚོ་ཁྱེད་རང་ལ་ངན་པ་ལབ་ན་ཁྱེད་རང་དགའ་པོ་བྱེད་དགོས་དེ་ག་གང་ཡིན་ཟེར་ན་དམ་པའི་ཐུགས་ཀྱི་གཟི་བརྗིད་དེ་ནི་ཁྱེད་རང་མཉམ་དུ་ཡོད་རེད་དེ་ནི་དཀོན་མཆོག་གི་ཐུགས་རེད་དཀོན་མཆོག་དཀོན་མཆོག་གིས་ཁྱེད་རང་ལ་རོགས་པ།

གཙོ་བོ་གིས་གསུངས་པ་ཁྱེད་རང་གི། ཉེ་འཁོར་དུ་ཡོང་བའི་གི་རྒྱལ་ཁབ་ནང་མི། བཟོ་ཡི་ཆོས་ལུགས་མ་བྱས་མི་འདི་ཡི་ཚོ་སྐར་མ། ལ་བལྟས་ནས་ལུང་ལུང་བསྟན། བྱུང་བ་དེ་ཡི་ཐོག་སེམས་ཁྲལ་བྱེད་ཀྱི་ཡོད་རེད་མི་མང་ལྷན་རྒྱས་འཚམས་ས་ཡིན་ན་ཁྱེད་རང་ཚོ་ཡི། དེ་འདྲ་ཡི་གི་ཐོག་ལ་སེམས་ཁྲལ་བྱེད་རྒྱུ་ཡོད་པ་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་མི་འདི་ཚོ་ཡི་ལུགས་སྲོལ་ནི། རྫུན་མ་རེད་མི་ཚོ་ཤིང་སྡོང་བཅད་ནས་ལག་ཤེས་པ་ལ་འདྲེ་གཟུགས་བཟོ། བཅུག་གི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་འདི་ཀ་ལི་བསྡད་ནས་ཁོང་ཚོ་ཡི་དངུལ་དང་གསེར་གྱིས་བཏུམས་ནས་བཏུམས་ནས་སྙིང། རྗེ་པོ་བཟོ་གི་ཡོད་རེད་ཁོང་ཚོ་ཡི་དེ་ལ་གཟེར་བརྒྱབ་ནས་ཟག་ཡག་མེད་པ་བཟོ་གི་ཡོད་རེད་དེ་ཚོ་ཡི་སྐད་ཆ་བཤད་ཐུབ་གི་མ་རེད་དེ་ཚོ་ཡི་གོམ་པ་རྒྱབ་ཐུབ་གི་མེད་ཙང་ཕར་ཚུར་ཁྱེར། དགོས་ཀྱི་ཡོད་རེད། དེ་ཚོ་ལ་ཞེད་སྣང་མ་བྱས་གང་ཡིན་ཟེར་ན་དེ་ཚོ་གིས་གནོད་པ་གང་ཡང་བྱས་ཐུབ་ཀྱི་མ་རེད། ཡག་པོ་ཡང་བྱས་ཐུབ་ཀྱི་མ་རེད། འོ་གཙོ་བོ་ཁྱེད་རང་འདྲ་བོ་དཀོན་མཆོག་མི་འདུག་ཁྱེད་རང་རླབས་ཆེན་ཞེ་དྲག་རེད་ཁྱེད་རང་གི་མཚན་ལ་ནུས་པ་མང་པོ་འདུག་མེད་པས་དཀོན་མཆོག་གིས་གསུང་གནང་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། རེ་ཌི་ཡོ་ཉན་མཁན་གི་མི་མང་འདི་དུས་ཚོད་འདི་ནི་གཏམ་དང་ཡབ་ཡེ་ཤུ་གི་གསུང་གི་གསུང་རབ་ཚང་མ་མེད་པའི་དུས་ཚོད་འདི་དེ་རྫོགས་སོང་རེད་དེ་རིང་གི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་སང་ཉིན་ཡང་འདི་གི་དུས་ཚོད་ལ་རང་ང་ཚང་མ་ཨ་ས་གི་ཚང་མ་སན་དེས་དང་ཅི་ཚང་པོ་ཁྱེར་ནས་ཁྱེད་ཚོ་མི་མང་ཚང་མ་གི་བར་ལ། འོང་གི་ཡིན་ཨ་མེན། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ།

བྱེད་རྒྱུ་ཡི་དོན་ལ་ཡབ་ཡེ་ཤུ་གྲོངས་པ་ཡིན་ནོ་ཞེས་པའོ་རང་ལ་རང་གིས་མང་པོ་སྡིག་པ་བྱས་པ་རེད་ང་ཚོ་མི་མང་གིས་མང་པོ་སྡིག་པ་བྱས་པ་རེད་དེ་སྡིག་པའི་རིགས་བཀའ་མ་ཉན་པའི་གི་སྐབས་ནས་ཡབ་ཡེ་ཤུ་འདི་གའི་འཛམ་བུ་གླིང་ལ་ཕེབས་གནང་བ་རེད་དཀོན་མཆོག་འདི་ནང་ལ་ཕེབས་ནས་དེ་ནས་དེ་སྡིག་པ་དག་པའི་ཐོག་ལ། མི་མང། གི་སྡིག་པ་དག་པའི་ཐོག་ལ་ཁོང་ཚོ་ཡབ་ཡེ་ཤུ་གྲོངས་པ་ཡིན་ནོ་ཞེས། ང་ཚོ་ཡི་སྡིག་པའི་དག་པའི་གི་བྱེད་རྒྱུའི་གི་དོན་ལ་ཡབ་ཡེ་ཤུ་གྲོངས་པ་ཡིན། དཀོན་མཆོག། ཡེ་ཤུ། མི་ཡི་སྲས་ཡིན་པ་རེད། ཁོང་ཚོ་འོ་རང་གི་དང་ཅོག་འདྲ་མི་ཡིན་པ་རེད། ཁོང་ནི་མི་སྡིག། སྡིག། ཅན། ལག་པར་རྩིས་སྤྲད་གི་གོང་གི་རེད། ཁོང་ཚོ་ཁོང་གི། ཕྱག་དང་ཞབས་ལ། གཟེར། བརྒྱབ་ནས་བརྐྱང་ཤིང་ཐོག་བཅད་ནས་གྲོངས་བཅུག་གི་རེད། ཉིན་གསུམ་པའི་གི་ཐོག་ཡར་ལངས་གི་རེད། ཡེ་ཤུ་ཞིང་ཁམས་ཆོས། ཁོང་ཁྲིད་ནས་ཐོད་པ་ཟེར་བའི་གི་ས་ཆ་དེ་ལ་སླེབས་པ་རེད།

ཁོང་ཐུགས་རྗེ་ཐུགས་རྗེ། བྲག་བམ་ནས་བཞུགས་མ་རེད་ཡིན་ནས་ཁོང་གིས། དངོས་གནས་ང་ཚོ་ཡི་སྡུག་བསྔལ་ན་ཚ་རང་གི་ཐོག་ཁྱེར་གནང་བ་རེད་ཁོང་གིས་ང་ཚོ་ཡི་སེམས་ཁྲལ་མྱ་ངན་ཡང་རང་གི་ཐོག་ཁྱེར་གནང་བ་རེད་ང་ཚོ་ཡི་སེམས་ནས་དཀོན་མཆོག་གིས་ཁོ་རང་ཁོ།

རྨ་དེ་ཚོས་ང་ཚོ་ཡི་དྲག་པ་རེད། ང་ཚོ་ལུག་ནང་བཞིན་ཁྱུ་ནས་བྲལ་བ་རེད། ང་ཚོ་སོ་སོ་བྱས་ནས་འགྲོ་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། དེ་ནི་དཀོན་མཆོག་གིས་ང་ཚོ་ཡི་ཚང་མའི་གི་སྡིག་པ་རྣམས་བྱེད་པའི་གི་སྐབས་ལ་ཁོང་གི་ཐོག་ལ་ཁྱེར་བཅུག་གནང་བ་རེད། ཁོང་གསོན་པོ་ཡི་ཚེ་ནས་བྲལ་བ་རེད། གང་ཡིན་ཟེར་ན་ཁོང་གིས་ངའི་ཡི་རིགས་ཀྱི་སྡིག་པའི་གི་ཚབ་ལ་སྡུག་བསྔལ་མྱ་ངན་གནང་བ་རེད་ཁོང་ཁོང་གྲོངས་དུས་ཡང་ཁོང་མི་ངན་པ་དེ་ཚོ་ཡི་མཉམ་དུ་འགྲོང་བ་རེད་དེ་ནས་ཁོང་མི་ཕྱུག་པོ་གི་ཕྱུག་པོ་ཡི་དུར་ཁང་ནང་ལ་བཅུག་པ་རེད་ཡིན་ན་ཁོང་གི་སྡུག་ཅག་གང་ཡང་བྱེད་ཡོང་བ་མ་རེད་ཁོང་གི་མགོ་སྐོར་ནི་ནམ་ཡང། བཏང་ཡོད་མ་རེད། ཁོང་གིས་རང་གི་རྒྱུའི་ཐུགས་ཡང་གཅེས་བ་འདི་ནམ་ཡང་ལོག་ཡོང་བ་མ་རེད། ཡིན་ན་ཁོང་སྡིག་ཅན་ཁོངས་ལ་བརྩིས་པ་རེད། གང་ཡིན་ཟེར་ན་ཁོང་གིས་མི་མང་པོ་ཡི་སྡིག་པ་ཁྱེར་ཁྱེར་གནང་བ་རེད། དེ་ནས་ཁོང་གིས་སྡིག་ཅན་ཚོའི་ཆེད་དུ་དཀོན་མཆོག་ལ་ཞུ་བ་ཕུལ་བ་རེད། ཡེ་ཤུ་མཱ་ཤི་ཀ་ང་ཚོ་ཡི་སྡིག་པའི།

ཡང་ང། འཁྲིད་ཀྱི་ཡིན། དེ་ཚོ་ངའི་ཡི་སྐད་གོ་གི་རེད། དེ་ནས་དེ་རུ་ལུག་ཁྱུ་གཅིག་རང་དང་ལུག་གཅིག་རང་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཞིག་ང་དེ་རིང་གི་ཡབ་ཡེ་ཤུ་གི་གྲོངས་སྟངས་དང་ཅི་ཚང་གོ་ཁྱེད་ཚོ་མི་མང་ཚང་མ་ལ་སྟེར་ནས་ང་ཡང་འདི་གི་བུ་བཟོས་དེ་ད་རང་གི།

ལ། རེ་ཌི་འོ་ནས་མི་མང་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད། རེ་ཌི་འོ་གསན་མཁན་གྱི་མི་མང་ཚོ་དུས་ཚོད་འདི་ནས་ད་རྫོགས་ཀྱི